ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། སང་ཉིན་གཟའ་པ་སངས་ཀྱི་ཉིན་མོ་འདི་ནི་ཐའེ་ཝན་གྱི་སྲིད་འཛིན་དང་སྲིད་འཛིན་གཞོན་པའི་འོས་མི་དངོས་སུ་ཐོ་འགོད་བྱེད་ཡག་གི་མཐའ་མའི་ཉིན་མོ་དུ་ཆགས་བསྡད་ཡོད་པས་ཕྱོགས་འགལ་གྱི་སྲིད་དོན་ཚོགས་པ་གཉིས་མཉམ་འབྲེལ་བྱེད་ཐུབ་མིན་གྱི་འགག་རྩའི་ཉིན་མོ་དེ་ཡང་ཆགས་ཡོད་པ་རེད། བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁ་ཤས་ཞུ་གི་ཡིན། ད་དེ་རིང་མུ་མཐུད་བྱས་ངས་ཐའེ་ཝན་གྱི་འོས་འདེམས་འདིའི་སྐོར་ལ་ཡང་ངོ་སྤྲོད་ཁ་ཤས་ཞུ་ན་བསམ་བྱུང་ག་རེ་ཟེར་ན་ད་འགག་རྩའི་དུས་ཚོད་ཉིན་མོ་གལ་ཆེན་པོ་ཅིག་སླེབས་ཤག་ཐའེ་ཝན་གྱི་འོས་འདེམས་ཀྱི་འགྲོ་སྟངས་བྱས་པ་ཡིན་ན་ད་སང་ཉིན་གྱི་ཉིན་མོ་འདི་ཟླ་བ་བཅུ་གཅིག་པའི་ཚེས་པ་ཉི་ཤུ་རྩ་བཞིའི་ཉིན་གང་ལྟར་ད་ང་ཚོའི་འདི་ཕལ་ཆེར་རླུང་འཕྲིན་གསན་མཁན་ཚོས་གསན་པའི་སྐབས་ལ་ཡང་དུས་ཚོད་དུ་མང་ཆེ་ཆགས་ཚར་གི་རེད་བསམ་གྱི་འདུག་འདིའི་ཉིན་མོ་འདི་ཐའེ་ཝན་གྱི་སྲིད་འཛིན་དང་སྲིད་འཛིན་གཞོན་པ་སུ་ཡིན་མིན་དེ་ད་དངོས་སུ་ཐའེ་ཝན་གྱི་འོས་བསྡུའི་ལས་ཁུངས་གཅིག་ཡོད་ར་བ་འདི་ལ་ཡ་ཐོ་འགོད་བྱས་བྱས་ད་གཏན་འཁེལ་ཡག་གི་ཉིན་མོ་མཐའ་མ་ཆགས་ཀྱི་རེད། སྤྱིར་བཏང་བྱས་པ་ཡིན་ན་འོས་འདེམས་དཔེ་ཆ་བཞག་ན་ཨ་མི་རི་ཀའི་ནང་ཡིན་ན་ཨ་མི་རི་ཀའི་ནང་སྲིད་དོན་ཚོགས་པ་ནང་ཁུལ་ལ་ཡ་སྲིད་དོན་ཚོགས་པའི་འཐུས་མིའི་ཚོགས་ཆེན་དེ་ཚོགས་པའི་སྐབས་དེ་སྤྱིར་བཏང་སྲིད་འཛིན་གཞོན་པ་དེ་སུ་བྱེད་ཀྱི་ཡོད་མེད་དེ་མིང་བཏོན་བྱས་གང་གི་ལོག་གཏན་འཁེལ་བྱས་ཐོ་འགོད་བྱས་ད་དེའི་གཞུག་གུ་ག་དུས་བྱེད་དགོས་ཡིན་ན་ལས་འདི་ཉིན་མོ་དེ་ག་ཙམ་གལ་ཆེན་པོ་གང་ཡང་མ་རེད་ད་གང་ལྟར་མདོར་མདོར་ཞུས་པ་ཡིན་ན་གཏན་འཁེལ་ཚར་གྱི་རེད། ད་ཡིན་ནའི་ད་ལོའི་ཐའེ་ཝན་གྱི་སྲིད་འཛིན་གྱི་འོས་འདེམས་འདིའི་ནང་ལོགས་ལ་ཡང་སྲིད་འཛིན་གཞོན་པའི་འོས་མི་སུ་བྱེད་ཀྱི་ཡོད་མེད་དེ་ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་གཞོན་པའི་འོས་མི་དེ་ཤའོ་མེ་ཆིན་ཟེར་བྱེད་ཀྱི་ཡིན་ཟེར་བྱས་ཁ་སང་ཉི་མ་ཁ་ཤས་ཤིག་གོང་ལ་ཡང་ཐོ་འགོད་བྱས་དངོས་སུ་གསལ་བསྒྲགས་བྱས་སོང་ཨ། ཡིན་ནའི་ལས་ད་འོས་མི་བཞི་ཡོད་ར་བ། འོས་མི་བཞི་ནང་ནས་གསུམ། ཨ་འདི་གོ་མིན་ཏང་སྲིད་དོན་ཚོགས་པའི་འོས་མི་ཧོའུ་ཡོའུ་དབྱི་དང་ཐའེ་ཝན་མི་དམངས་སྲིད་དོན་ཚོགས་པའི་འོས་མི་ཁེ་ཝུན་ཀྲི་ད་ག་ནང་བཞིན་སྒེར་གྱི་ཐོག་ནས་ལངས་མཁན། ཀོ་ཐའེ་མིང་ཟེར་ད་ཁོང་ཚོ་གསུམ་ཆར་གྱིས་ད་ལྟ་དངོས་སུ་རང་ཁོང་ཚོའི་སྲིད་འཛིན་གཞོན་པའི་འོས་མི་སུ་ཡིན་མིན་དེ་ཐོ་འགོད་བྱས་ཡོད་མ་རེད། ད་ལྟ་བར་དུ་ཁོང་ཚོས་ཐོ་འགོད་བྱས་མིང་དེ་བཏོན་མ་ཐུབ་ཡག་རྒྱུ་མཚན་གཙོ་བོ་དེ་ད་ལྟ་ད་ཕྱོགས་འགལ་སྲིད་དོན་ཚོགས་པ་ཟེར་བ་རེད་ད་འདི་ནི་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པས་ད་ཐའེ་ཝན་གྱི་གཞུང་འདི་འཛིན་བྱས་བསྡད་ཡོད་པ་དེ་ལ་ཡང་ཁ་གཏད་བཅག་མཁན་གྱི་གོ་མིན་ཏང་སྲིད་དོན་ཚོགས་པ་དང་ཐའེ་ཝན་མི་དམངས་སྲིད་དོན་ཚོགས་པ་ཟེར་ནས་ད་སྲིད་དོན་ཚོགས་པ་གསར་པ་དེ་ཁོང་གཉིས་གཉིས་བར་དེ་ལ་ཡ་ཕལ་ཆེར་གཅིག་བྱས་ན་མཉམ་འབྲེལ་བྱས་བྱས་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་ཁ་གཏད་བཅག་གི་མེད་འགྲོ་ཟེར་དེ་འདྲ་གི་ད་གྲོས་མོལ་དེ་རྒྱུན་རིང་པོ་ཞེ་པོ་བྱས་ཚར་བ་རེད་ཁ་སང་ད་ཧ་ལམ་འགྲིག་འགྲོ་འགྲིག་འགྲོ་བྱས་ད་ཡང་ད་ལྟ་ཐག་མ་ཆོད་བྱས་བྱས་ད་སང་ཉིན་ཉི་མ་མཐའ་མ་ཆགས་བསྡད་པ་རེད་དེ་འདྲ་སོང་ཙང་སྲིད་འཛིན་གཞོན་པའི་འོས་མི་དེ་སུ་ཆགས་ཀྱི་ཡོད་མེད་ཀྱི་གནད་དོན་གཙོ་བོ་མ་ཡིན་པར་དེ་ལས་གལ་ཆེ་བ་ཅིག་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་ཁ་གཏད་བཅག་མཁན་གྱི་གོ་མིན་ཏང་སྲིད་དོན་ཚོགས་པ་དང་མི་དམངས་སྲིད་དོན་ཚོགས་པ་ཟེར་དེའི་འོས་མི་གཉིས་ཀས་མཉམ་རུབ་བྱས་བྱས།

དེ་རིང་གལ་སྲིད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་བསྐྱར་དུ་རྒྱལ་ཁ་ཐོབ་པ་ཡིན་ན་ད་འདི་ད་ལྟ་ཐའེ་ཝན་དམངས་གཙོའི་ལམ་ཁར་ཕྱིན་པའི་རྗེས་ཀྱི་ཐེངས་མ་དང་པོ་ཆགས་ཀྱི་རེད། སྤྱིར་བཏང་རྒྱལ་ཁབ་མང་ཆེ་ན་གཞུང་གཅིག་གིས་འཛིན་སྐྱོང་བྱས་བྱས་ལས་དུས་གཉིས་ཕྱིན་པའི་རྗེས་ལ་ཡང་སྤྱིར་བཏང་མི་དམངས་དེ་གང་ལོག་ཏི་ཉོབ་པའི་བཟོ་འདྲ་བྱས་བྱས་གང་མཚམས་གཅིག་ལ་ཡང་གཞུང་གསར་པ་བྱུང་བསམ་པའི་མི་མང་པོ་གཅིག་ལ་བསམ་ཚུལ་འདི་འདྲ་ཤུགས་ཆེན་པོ་ཅིག་ཡོང་གི་འདུག་ག་དེ་ནང་བཞིན་ད་ལྟ་ཐའེ་ཝན་ནང་ལོགས་ལ་ཟེར་རེད། ཐའེ་ཝན་མི་མང་བསམ་ཚུལ་བསྡུ་ལེན་བྱས་པའི་སྐབས་དེ་ཕལ་ཆེར་མི་མང་ནང་ལོགས་ཀྱི་བརྒྱ་ཆ་དྲུག་ཅུ་ཙམ་ཅིག་གིས་ད་དམིགས་བསལ་གོ་མིན་ཏང་ལ་དགའ་པོ་བྱས་པ་དང་ད་མི་མང་སྲིད་དོན་ཚོགས་པར་དགའ་པོ་བྱས་པ་དང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་དམིགས་བསལ་གྱི་སྐྱོན་བརྗོད་ད་འདི་གས་མ་རེད་ད་ཡིན་ནའི། ཚང་མ་ལོག་གི་ཨོ་ད་དེ་ཡང་འགྱུར་འགྲོ་སྟངས་གསར་པ་བྱུང་བསམ་བསམ་གྱི་འདོད་པ་དེ་ཡོད་མཁན་བརྒྱ་ཆ་དྲུག་ཅུ་ཙམ་ཡོད་ས་རེད། འདི་ཡོད་པ་འདི་ད་ལྟ་འོས་མི་བཞི་ཡོད་རེད་པ། འོས་མི་བཞི་དེ་ག་དེ་ལ་ཡང་མི་མང་བསམ་ཚུལ་བསྡུ་ལེན་བྱས་པའི་སྐབས་དེ་ཁོང་ཚོ་ལ་ཡང་རྒྱབ་སྐྱོར་བྱེད་མཁན་གྱི་གྲངས་ཀའི་ཐོག་ནས་གསལ་པོ་མཚོན་ཐུབ་ཀྱི་འདུག་ཐའེ་ཝན་ནང་ལོགས་ལ་ཡང་མི་མང་བསམ་ཚུལ་བསྡུ་ལེན་དེ་ཞེ་པོ་ཅིག་མང་པོ་བྱེད་ཀྱི་འདུག་གཏན་འཁེལ་བའི་ཆ་སྙོམས་དང་འདི་འདྲ་བཤད་ཡོད་མ་རེད་ད་ཡིན་ནའི། སྤྱིར་བཏང་ཆ་ནས་བཤད་པ་ཡིན་ན་ད་རྒྱབ་སྐྱོར་བྱེད་མཁན་མང་ཤོས་དེ་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་འོས་མི་ལའེ་ཆིང་ཏེ་ཟེར་མཁན་དེ་ལ་ཡང་ཡོད་རེད། ཁོ་རང་ལ་སྤྱིར་བཏང་བྱས་ནས་བརྒྱ་ཆ་སུམ་ཅུ་སོ་གཅིག་སོ་གཉིས་དེ་འདྲ་ཅིག་ལ་ཡང་བསྡད་བསྡད་མཁན་ཅིག་འདུག་ད་སུམ་ཅུ་ཡས་མས་རེ་ཅི་ལ་ཡང།

གལ་སྲིད་ད་ལྟ་རང་འོས་འདེམས་བྱས། མི་མང་རྒྱབ་སྐྱོར་ཆེ་ལོས་བལྟས་པ་ཡིན་ན། དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་རྒྱབ་སྐྱོར་བྱེད་མཁན་མང་ཤོས་ཡོད་རེད་ད་ལས། ཁོ་རང་ལ་བརྒྱ་ཆ་སུམ་ཅུ་ལྷག་ཙམ་ལས་ཞེ་དྲག་གི་མང་པོ་ཡོད་མ་རེད་པ། དེ་ལས་ལྡོག་སྟེ་གོ་མིན་ཏང་སྲིད་དོན་ཚོགས་པ་དང་མི་མང་སྲིད་དོན་ཚོགས་པ་ཟེར་དེ། ཁེ་ཝུན་ཀྲེ་ཁོ་གཉིས་གཉིས་ལ་ཡང་གཉིས་ཆར་ལ་ཡང་བརྒྱ་ཆ་ཉི་ཤུ་ཉི་ཤུ་ལྷག་ཙམ་ཡོད་རེད་པ་གོ་མིན་ཏང་སྲིད་དོན་ཚོགས་པའི་ཧོའུ་ཡོའུ་ཡི་དང་མི་མང་སྲིད་དོན་ཚོགས་པའི་འོས་མི། ཁེ་ཝུན་ཀྲེ་ཁོ་གཉིས་མཉམ་འབྲེལ་བྱས་བྱས། གཅིག་གིས་སྲིད་འཛིན་འོས་མི་བྱས་གཅིག་གིས་སྲིད་འཛིན་གཞོན་པའི་འོས་མི་བྱས་བྱས་ད་ཁོ་གཉིས་ལ་ཡང་བརྒྱ་ཆ་ཉི་ཤུ་ཉི་ཤུ་ཙམ་ཡོད་དུས་ཙམ་པ། གལ་སྲིད་འདི་གཉིས་གཉིས་བསྡོམས་པ་ཡིན་ན་ད་བརྒྱ་ཆ་བཞི་བཅུ་ལྷག་ཆགས་འགྲོ་གི་རེད་པ། འདི་ཆགས་དུས་ཙམ་པ་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལས་ཞེ་དྲག་གི་གྲངས་ཀའི་ཐོག་ནས་བྱས་ན་མང་ཡོད་རེད། དེ་འདྲས་བྱས་པ་ཡིན་ན། ད་ལྟའི་ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ཕམ་ཉེས་བྱུང་བྱས་གོ་མིན་ཏང་དང་མི་དམངས་སྲིད་དོན་ཚོགས་པ་ཟེར་འདི་མཉམ་དུ་མཉམ་འབྲེལ་བྱས་པའི་འོས་མི་གཉིས་ལ་ཡང་རྒྱལ་ཁ་ཐོབ་པ་རེད་ཟེར་བྱས་ད་གྲངས་ཀའི་ཐོག་ནས་བཤད་པ་ཡིན་ན་ཐོབ་སྲིད་ཟེར་བྱས་བྱས་པའི་སྐད་ཤུགས་ཆེན་པོ་ཞིག་རྒྱག་གི་ཡོད་རེད། ད་ཚང་མས་མཁྱེན་གསལ་རེད། ཐའེ་ཝན་གྱི་སྲིད་འཛིན་འོས་འདེམས་ནང་གནད་དོན་མང་པོ་ཞིག་ཡོད་རེད་གནད་དོན་དེ་ཚོ་ནང་གལ་ཆེ་ཤོས་དེ། ཐའེ་ཝན་དེ་དང་རྒྱ་ནག་གི་འབྲེལ་བའི་གནད་དོན་འདིའི་སྐོར་ལ་ཡང་འཐབ་རྩོད་བྱེད་ཡ་དང་མ་འོངས་པར་འོས་འདེམས་ཀྱི་འབྲས་བུ་ག་འདྲས་བྱུང་བ་ཡིན་ནའི་འདི་ལ་ཡང་ཤུགས་རྐྱེན་ཆེ་ཤོས་ཐེབས་བྱས་ཐའེ་ཝན་དང་རྒྱ་ནག་གཅིག་པོ་མ་ཡིན་པ་འཛམ་བུ་གླིང་ཁྱོན་ཡོངས་ཁོ་རང་ད་ང་ཚོས་ད་ཚང་མ་ལོགས་ཀྱི་དོ་སྣང་བྱེད་དགོས་ཡ་ཀྱི་རྒྱུ་མཚན་གཙོ་བོ་དེར་ཐུག་བསྡད་ཡོད་རེད་པ་དེ་འདྲས་བྱེད་དུས་ཙམ་པ་ངས་བྱས་ན་ད་སང་ཉིན་གྱི་ཉིན་མོ་འདི་ཐའེ་ཝན་དམངས་གཙོའི། ལམ་ཁའི་ཐོག་གི་ལམ་ཁ་གསུམ་མདོ་ཁ་གསར་པ་གཅིག་སླེབས་པ་རེད་ལབ་ན་ཕལ་ཆེར་མ་ཆོག་པ་མི་འདུག་ག་རེ་ཟེར་ན་གལ་སྲིད་གོ་མིན་ཏང་སྲིད་དོན་ཚོགས་པའི་འོས་མི་ཧོའུ་ཡོའུ་ཡི་དང་མི་དམངས་སྲིད་དོན་ཚོགས་པའི་ཁེ་ཝུན་ཀྲེ་ཁོ་གཉིས་མཉམ་འབྲེལ་བྱས་བྱས་སང་ཉིན་གཅིག་གིས་སྲིད་འཛིན་འོས་མི་བྱས་གཅིག་གིས་སྲིད་འཛིན་གཞོན་པའི་འོས་མི་བྱས་པ་ཡིན་ན་ད་ཡང་ད་ལྟ་རྒྱ་ནག་དང་ཐའེ་ཝན་བར་དུ་ལ་གི་འབྲེལ་བའི་ཅིག་ཛ་དྲག་གི་གནས་སྟངས་བྱུང་བ། འདི་ལ་ཡང་ཕལ་ཆེན། འགྱུར་ལྡོག་ཕྲན་བུ་ཞིག་འགྲོ་མདོག་ཁ་པོ་རེད་བསམ་གྱི་འདུག་ད་ག་ནང་བཞིན་དེ་ཕྱིན་པ་དང་དུས་མཚུངས་བྱས་པ་ཡིན་ན་ཐའེ་ཝན་དང་ཨ་མི་རི་ཀའི་བར་དུ་ལ་འབྲེལ་བ་ལ་ཤུགས་རྐྱེན་ངེས་ཅན་དེ་ཞིག་དང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ལ་ཤུགས་རྐྱེན་གལ་ཆེན་ཕལ་ཆེར་དགའ་ཆེན་ཆེན་པོ་ཞིག་ཐེབས་མདོག་ཁ་པོ་རེད་བསམ་གྱི་འདུག་ག་རེ་ཟེར་ན་ད་ཁོ་ཚོ་འོས་མི་འདི་གས་བཞིའི་ནང་ལོགས་ལ་ཡང་དབྱེ་ཞིབ་བྱས་པ་ཡིན་ན་ད་འདི་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ཟེར་དེ་སྔ་མོ་ཁོ་རང་ནས་ད་ག་རེ་ཁོ་ཚོ་དང་པོ་སྲིད་དོན་ཚོགས་པ་བཙུགས་དུས་ཁོ་རང་དང་པོའི་ཀུན་སློང་དང་དམིགས་ཡུལ་དང་ཁོ་ཚོའི་རྩ་འཛིན་དེ་ཚོ་ག་རེ་རེད་ཟེར་ན་ཐའེ་ཝན་ཟེར་དེ་རྒྱ་ནག་གི་མངའ་ཁོངས་མ་རེད

ལའེ་ཆིང་ཏེ་དང་ད་ག་ནང་བཞིན་སྲིད་འཛིན་གཞོན་པའི་འོས་མི་ཞའོ་མེ་ཆིན་ཁོ་གཉིས་གཉིས་ཆ་ཐའེ་ཝན་གྱི་རང་བཙན་གྱི་ལས་འགུལ་སྤེལ་ཡག་དེ་ཁོ་གཉིས་གཉིས་ལོ་ཆུང་ཆུང་སྐབས་ལ་ཡང་དེའི་ནང་ལ་ཞུགས་རྗེས་སྲིད་དོན་ཚོགས་པའི་ནང་ཞུགས་མྱོང་སོང་ཙང་ད་ཁོ་གཉིས་ཀྱི་སེམས་པའི་གཏིང་ལ་ཡང་སྐད་ཆ་ག་རེ་བཤད་ཀྱི་ཡོད་ནི་མེད་ནི་དེ་དེ་བས་ད་ཁོ་ཚོའི་ཁྲག་ནང་རྒྱུགས་བསྡད་ཡག་གི་ཆབ་སྲིད་ཀྱི་ཕུགས་འདུན་ཆགས་བསྡད་ཡོད་ཀྱི་རེད་བསམ་གྱི་འདུག། དེ་འདྲ་སོང་ཙང་ཁ་སང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་མི་ལའེ་ཆིང་ཏེ་གིས་ཁོ་རང་གི་སྲིད་འཛིན་གཞོན་པའི་འོས་མི་དེ་ཞའོ་མེ་ཆིན་མིང་འདོན་བྱས་རྗེས་དངོས་སུ་ཁོ་གཉིས་ཕར་ཐོ་འགོད་བྱས་པའི་རྗེས་རྒྱ་ནག་གཞུང་གིས་དེ་ལ་ཡང་སྐྱོན་བརྗོད་ཤུགས་ཆེན་པོ་ཞིག་བྱས་བྱས་ད་དེ་གཉིས་གཉིས་ཡིན་ན་རང་བཙན་རྩོད་མཁན་སྒང་ལ་ཡང་རང་བཙན་རྩོད་མཁན་གཅིག་སྣོན་པ་རྒྱབ་པ་རེད་ཟེར་བྱས་སྐྱོན་བརྗོད་ཤུགས་ཆེན་པོ་ཞིག་བྱས་འདུག་ཨང་ད་ལྟ་ཁ་ཝུན་ཀྲེ་ཟེར་མཁན་དེ་མི་དམངས་སྲིད་དོན་ཚོགས་པ་ཟེར་མཁན་དེ་ཁོ་རང་ཡིན་ན་སྔས་མ་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་ཁོངས་གཏོགས་འདི་རེད་དེ་ཡིན་མ་ཟད་ཡིན་ན་ཁོ་རང་ཨེམ་ཆི་བྱས་བྱས་དེའི་སྔོན་ལ་ཡ་ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་པའི་རང་བཙན་འབད་བརྩོན་བྱེད་མཁན་དང་འགོ་ཁྲིད་གཙོ་བོ་གཅིག་ནི་སྔ་མོ་སྲིད་འཛིན་ཟུར་པ་ཁྲེན་ཧྲུའེ་པེན་རེད་པ་ཁྲེན་ཧྲུའེ་པེན་ཁོ་རང་བཙོན་ཁང་བཅུག་གཞུག་གུ་ཞིབ་ཅིག་ན་བ་རེད་ན་བའི་སྐབས་ལ་ཡ་ཁོ་རང་སྨན་པ་གཙོ་བོ་དེར་བཞག་ན་འདི་ཁ་ཝུན་ཀྲེ་ཟེར་མཁན་དེ་ད་ཡིན་ནའི་ལས་ལོ་ཁ་ཤས་ཅིག་གོང་ནས་ཁོ་རང་གི་བསམ་བློར་འགྱུར་ལྡོག་བཏང་བྱས་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ནང་བཞིན་བྱས་བསྡད་པ་ཡིན་ན་རྒྱ་ནག་ངོ་རྒོལ་ཐའེ་ཝན་རང་བཙན་སྐོར་བཤད་བསྡད་ཆོག་མི་འདུག་རྒྱ་ནག་དང་ཐའེ་ཝན་བར་དུ་ལ་ཕྲན་བུའི་མཐུན་ལམ་བྱས་ཡིན་ནའི་ཐའེ་ཝན་གྱི་སྟངས་འཛིན་ཟིན་བྱས་བསྡད་དགོས་འདུག་ཅེས་ཟེར་མཁན་གྱི་ག་འདྲ་ཕྲན་བུ་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལས་རྒྱ་ནག་འབྲེལ་བ་ཡར་བཏང་ཡག་གི་འདི་འདྲས་ཀྱི་ལངས་ཕྱོགས་འཛིན་མཁན་ཆགས་བསྡད་པ་རེད། ད་གོ་མིན་ཏང་ཚང་མས་མཁྱེན་གྱི་རེད་སྔ་མོ་གུང་ཁྲན་ཏང་དང་གོ་མིན་ཏང་དམག་རྒྱབ་ད་ཐའེ་ཝན་ལ་བྲོས་བྱས་དངོས་གནས་བྱས་ན་གུང་ཁྲན་ཏང་གི་དགྲ་ཡོད་ན་མེད་ན་དེ་རེད་དེ་ལས་ཡིན་ནའི་ཁོང་ཚོའི་བསམ་བློའི་ལྟ་གྲུབ་ངོས་ནས་བཤད་པ་ཡིན་ན་ག་དུས་ཡིན་ནའི་སྔས་མ་ཅང་ཀེ་ཧྲི་སྐབས་ནས་ཟེར་དགོས་རེད་ཁོང་ཚོའི་དམིགས་འབེན་རེད་དེ། མཐའ་མ་དེ་ཡིན་ན་རྒྱ་ནག་ཕར་ལོག་བྱས་རྒྱ་ནག་འདི་གཅིག་གྱུར་བྱས་རྗེས་ཡིན་ན་ཐའེ་ཝན་ལ་ཚང་མ་གཅིག་གྱུར་བྱེད་དགོས་ཡོད་ཟེར་མཁན་དེ་རེད། འདིའི་བསམ་བློའི་རྩ་བ་འདི་འདྲས་ཅིག་གི་འོག་ལ་ཡ། ད་དེ་རིང་ཁ་སང་གཅིག་བྱེད་དུས་ཡ་མཚན་ཡ་རེད་སྔ་མོ་དངོས་གནས་གོ་མིན་ཏང་གི་དགྲ་ཡོད་ནི་མེད་ནི་གུང་ཁྲན་ཏང་རེད་གུང་ཁྲན་ཏང་དགྲ་ཡོད་ནི་མེད་ནི་གོ་མིན་ཏང་རེད་དེ་ལས་ད་དེ་རིང་ཁ་སང་ཐའེ་ཝན་གྱི་ཆབ་སྲིད་ཀྱི་གོ་དེང་སྤྱིར་འདི་ན་འདས་གུང་ཁྲན་ཏང་དང་འཆམ་ཤོས་དང་ཉེ་ཤོས་དེ་ཡིན་ན།

ཐོན་བྱས་ཡིན་ན་འོས་བསྡུའི་ལས་འགུལ་ནང་ལ་ཡ་ཞུགས་ཀྱི་ཡོད་མ་རེད་ཨ། རྒྱ་ནག་དང་ཐག་ཉེ་ཤོས་དེ་ཡིན་ན་ཀོ་ཐའེ་མིང་ཟེར་མཁན་དེ་ཚོང་པ་ཆེན་པོ་དེ་ད་ཁོ་རང་ད་ཕ་གིར་རྒྱ་ནག་ནང་ལོགས་ལ་ཡ་བཟོ་པ་འབུམ་ཕྲག་མང་པོའི་བཟོ་གྲྭ་རྒྱ་ནག་ནང་བཙུགས་བྱས་བཞག་ཡོད་རེད་དེ་འདྲ་སོང་ཙང་ཁོ་རང་གི་ད་རྒྱ་ནག་དང་ད་འབྲེལ་བ་ཡར་བཏང་ཡག་དང་དེ་འདྲ་ཞིབ་ཅིག་བྱེད་ཨ་འདི་ད་རེས་འོས་བསྡུ་དེ་ཡིན་ན་ཨ་ཁོ་རའི་ནང་ལོགས་ལ་ཡ་ཁོ་རང་འབོད་ཚིག་ཡོད་ནི་མེད་ནི་དེ་ག་རེ་ཟེར་ན་གལ་སྲིད་ང་འདེམས་པ་ཡིན་ན་ང་ཐའེ་ཝན་སྲིད་འཛིན་ཆགས་པ་ཡིན་ན་མ་འོངས་པའི་ལོ་ལྔ་བཅུའི་ནང་ལ་ཡང་རྒྱ་ནག་སྐམ་ས་ཆེན་པོ་དང་ཐའེ་ཝན་བར་དུ་ལ་དམག་འཁྲུག་མ་ཡོང་ཡག་གཅིག་ཡིན་ན་ངས་འགན་ལེན་བྱེད་ཀྱི་ཡིན་ཟེར་བྱས་ད་ག་ད་རྒྱ་ནག་ལ་ཡང་དཔེ་ལས་སོགས་རེད་དྲག་པོ་འདི་ལ་ད་ཡིན་ནའི་ཁོ་རང་ལ་ཡང་ད་རྒྱབ་སྐྱོར་བྱེད་མཁན་ད་ག་ཙམ་གང་ཡང་ཡོད་མ་རེད། དེ་འདྲ་སོང་ཙང་ད་གལ་སྲིད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་རྒྱལ་ཁ་ཐོབ་པ་ཡིན་ན་ད་ལྟའི་ལམ་ཁ་འགྲོ་བཞིན་པའི་འབྲེལ་བ་འདིའི་སྒང་ལ་ཡང་མུ་མཐུད་ཕྱིན་བྱས་ད་རྒྱ་ནག་དང་ཐའེ་ཝན་བར་དུ་ལ་དེ་རིང་ཁ་སང་ཛ་དྲག་གི་གནས་སྟངས་འདི་ཞེ་དྲག་ཤུགས་ཆེན་པོ་རེད་འདི་ཡོད་པའི་རྐྱེན་གྱིས། ངའི་བསམ་བློ་དེ་བསམ་གྱི་འདུག་དེ་རིང་ཁ་སང་རྒྱ་ནག་དང་ཨ་མི་རི་ཀའི་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་ཚང་མའི་འབྲེལ་བ་དེ་ཞིབ་ཅིག་ཛ་དྲག་པོ་ཆགས་བསྡད་འདུག་ཨང་ཛ་དྲག་པོ་ཆགས་ཡག་རྒྱུ་མཚན་མང་པོ་ཞིབ་ཅིག་ཡོད་རེད་དཔལ་འབྱོར་དང་དེ་འདྲ་རྒྱུ་མཚན་མང་པོ་ཞིབ་ཅིག་ཡོད་རེད་འདིའི་ནང་ལོགས་ནས་རྒྱུ་མཚན་གལ་ཆེན་པོ་གཅིག་ཐའེ་ཝན་ཆགས་བསྡད་ཡོད་རེད་ཐའེ་ཝན་གྱི་ད་ལྟའི་གཞུང་གི་གནས་སྟངས་དང་འདི་ཚོ་ལ་ཡ་བརྟེན་པ་ཙམ་ཡིན་ནས་ཟིན་ནས་མི་འདུག་ཡང་ཞི་ཅིན་ཕིང་གིས་ད་ཐའེ་ཝན་དེ་བེད་སྤྱོད་བཏང་བྱས་ཁོ་རང་གི་ཕ་གིའི་དབང་ཆ་སྲ་བརྟན་གཏང་ཡག་དང་མི་རིགས་རིང་ལུགས་ཀྱི་ངར་སྐྱེད་དང་བསླང་ཡག་ཆེད་དུ་ད་ཐའེ་ཝན་ལ་གཅིག་གྱུར་ཞིག་དགོས་བྱས་ཡིན་ན་ཧ་ལམ་ཅིག་དམག་རྒྱག་གྲབས་ཡོད་པའི་བཟོ་འདྲ་ཆགས་འདུག་ག་དེ་འདྲ་བྱེད་ཀྱི་ཡོད་པའི་རྐྱེན་གྱིས་ཨ་མི་རི་ཀའི་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་སོ་སོས་ད་ག་རེ་ཟེར་ན་རྒྱ་ནག་ལ་ཕར་སྐད་ཞེ་པོ་རྒྱག་དགོས་ཡག་གི་རྒྱུ་མཚན་དེ་གལ་ཆེན་པོ་ཞེ་པོ་ཞིག་ཆགས་ཏེ་བསྡད་ཡོད་བསམ་འདུག་ད་གལ་སྲིད་ཕ་གི་ཐའེ་ཝན་གྱི་ཆབ་སྲིད་གནས་སྟངས་ལ་ཡང་འགྱུར་ལྡོག་ཕྱིན་པ་ཡིན་ན་རྒྱ་ནག་ངོས་ནས་ཕལ་ཆེར་དེ་ལྷུག་བཏང་དུས་སྐབས་དེ་བཏང་པ་ཡིན་ན་རྒྱ་ནག་དང་ནུབ་ཕྱོགས་རྒྱལ་ཁབ་ཀྱི་འབྲེལ་བ་དེ་ཚོ་ལ་ཤུགས་རྐྱེན་ཆེན་པོ་ཐེབས་སྲིད་པོ་འདུག་འདི་འདྲས་སོང་ཙང། གཟའ་པ་སངས་ཉིན་མོ་དེ་ལ་ཡང་གོ་མིན་ཏང་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་དང་མི་དམངས་སྲིད་དོན་ཚོགས་པ་ཟེར་མཁན་དེའི་སྲིད་འཛིན་འོས་མི་བར་ལ་ཟླ་སྒྲིལ་བཏང་བྱས་ཁོ་གཉིས་མཉམ་འབྲེལ་གྱི་ཐོག་ནས་ད་རིང་འོས་བསྡུ་དེ་ནང་ཞུགས་ཐུབ་མ་ཐུབ་ཟེར་དེ་གལ་ཆེན་པོ་ཞེ་པོ་ཆགས་ཡོད་རེད་ག་རེ་ཟེར་ན་ངས་ད་གིན་ཞུས་བྱས་མི་དམངས་བསམ་ཚུལ་བསྡུ་ལེན་གཞིགས་པ་ཡིན་ན་གལ་སྲིད་ཁོ་གཉིས་ཟླ་སྒྲིལ་བཏང་ཐུབ་ཡིན་ན་ཕལ་ཆེར་ཁོ་གཉིས་ལ་ཐོབ་ཡག་གི་རེ་བ་ཆེན་པོ་ཞིག་ཡོད་རེད་གལ་སྲིད་ཁོ་གཉིས་ཟླ་སྒྲིལ་བཏང་མ་ཐུབ་བྱས་མུ་མཐུད་བྱས་ཁོ་གཉིས་གཉིས་སྲིད་དོན་ཚོགས་པ་གཉིས་བྱས་བྱས་ད་རིང་འོས་བསྡུ་དེ་ནང་ཞུགས་པ་ཡིན་པ་ཡིན་ན། ཕལ་ཆེར་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་ད་རྒྱལ་ཁ་ཐོབ་ཡག་ཅིག་ཧ་ལམ་གཏན་འཁེལ་བའི་བཟོ་འདྲ་ཅིག་རེད། འདི་ཡིན་དུས་ཙམ་པ་ད་སང་ཉིན་ཉིན་མོ་འདི་ལ་ཡང་ཁོ་གཉིས་མཐུན་སྒྲིལ་བྱེད་ཐུབ་ཀྱི་ཡོད་མེད་དེ་ཐག་གཅོད་དགོས་ཡོད་རེད་བདུན་ཕྲག་སྔོན་མ་བྱས་པ་ཡིན་ན་ཧ་ལམ། སྲིད་དོན་ཚོགས་པ་འདི་གཉིས་ཟླ་སྒྲིལ་གཏང་ཡག་གི་ད་རྦད་དེ་གཏན་འཁེལ། ཚེས་པ་བཅོ་བརྒྱད་ཉིན་དཀར་དེ་ཁོ་གཉིས་མཉམ་རུག་གི་ཐོག་ནས་ད་ཐའེ་ཝན་གྱི་འོས་བསྡུ་ལྷན་ཁང་ལ་ཡང་ཐོ་འགོད་བྱེད་གར་ཕྱིན་བྱས་གཅིག་གིས་སྲིད་འཛིན། གྱི་འོས་མི་བྱས་གཅིག་སྲིད་འཛིན་གཞོན་པའི་འོས་མི་བྱེད་རྒྱུ་ཡིན་ཟེར་བྱས་ཁོ་གཉིས་བར་དུ་ལ་གྲོས་མཐུན་བཞག་གྲོས་མཐུན་ལ་ཡང་མིང་རྟགས་ད་བཀོད་སྒང་ག་བྱས་ཚར་བཞག་ད་ཡིན་ན་ལས་འདིའི་རྗེས་ལ་ཡང་རྙོག་དྲ་ཆེན་པོ་ཞིག་བྱུང་བ་རེད་ག་རེ་ཟེར་ན་སུ་སྲིད་འཛིན་གྱི་འོས་མི་བྱེད་ག་སུ་སྲིད་འཛིན་གཞོན་པའི་འོས་མི་བྱེད་ག་ཟེར་གྱི་ཡོད་རེད་པ་འདི་ཡིན་ན་དཀའ་ངལ་ཆེན་པོ་ཤར་བྱས་གྲོས་མཐུན་གྱི་འདི་ནང་ལོགས་ལ་ཡང་འཁོད་ཡག་རང་བྱས་པ་ཡིན་ན་མི་དམངས་བསམ་ཚུལ་བསྡུ་ལེན་ཡིན་ན་དྲུག་བྱེད་ཀྱི་ཡིན། དྲུག་བྱས་རྗེས་གལ་སྲིད་ཁོ་ཚོར་རྒྱབ་སྐྱོར་བྱེད་མཁན་ཧ་ལམ་གཅིག་པ་ཡོད་པ་ཡིན་ན་གོ་མིན་ཏང་གི་སྲིད་འཛིན་འོས་མི་ཧོའུ་ཡོ་ཡི་གིས་སྲིད་འཛིན་འོས་མིར་བྱས། མི་དམངས་སྲིད་དོན་ཚོགས་པའི་ཁེ་ཝེན་ཀྲེ་གིས་སྲིད་འཛིན་གཞོན་པའི་འོས་མིར་བྱེད་ཀྱི་ཡིན་ཞེས་བྱས་ཁོ་ཚོས་གྲོས་མཐུན་ནང་དེ་བཞག་བཞག་ཡོད་ས་རེད། ག་རེ་ཟེར་ན་ད་གོ་མིན་ཏང་སྲིད་དོན་ཚོགས་པ་དེ་ཞེ་དྲག་རྙིང་གི་རེད། དཔལ་འབྱོར་དང་སྟོབས་ཤུགས་ཞེ་དྲག་ཆེ་གི་རེད་དངོས་གནས་རྒྱབ་སྐྱོར་བྱེད་མཁན་གྱི་ད་ཕ་གི་ཡ་ཁོ་སྲིད་དོན་ཚོགས་པའི་སྒྲིག་འཛུགས་ཟེར་གྱི་ཡོད་རེད་པ་དེ་ཞེ་པོ་ཞིག་རྒྱ་ཆེ་གི་རེད་དེ་འདྲ་སོང་ཙང་གལ་སྲིད་ཁོ་གཉིས་རྒྱབ་སྐྱོར་བྱེད་མཁན་མང་ཉུང་གཅིག་པ་ཡོད་པ་ཡིན་ན་གོ་མིན་ཏང་གི་སྲིད་དོན་ཚོགས་པས་སྲིད་འཛིན་འོས་མི་བྱས་གཞན་པ་དེ་ཡིན་ན་སྲིད་འཛིན་གཞོན་པའི་འོས་མི་བྱེད་རྒྱུ་ཡིན་ཞེས་ད་མིང་བཀོད་པ་རེད་ད་ཡིན་ན་ལས་ཁོ་མི་མང་བསམ་ཚུལ་བསྡུ་ལེན་བྱེད་ཡ་ཟེར་དེ་དངོས་གནས་ཚན་རིག་རང་མ་རེད། བསྡུ་ལེན་བྱེད་དུས་ཙམ་པ་ཕ་གི་ད་མི་མང་ཉུང་གི་གྲངས་ཀ་དང་བསྡུ་ལེན་བྱེད་སྟངས་ཀྱི་ད་ཁོ་ལ་ཐབས་ཤེས་མང་པོ་ཞིབ་འཇུག་རེད་དེ་ཚོ་ཐབས་ཤེས་དེ་ཚོ་ཡིན་ན་ཁོ་ལ་ཨང་རྩིས་ནང་ལ་ཡང་རྩི་ཡ་རང་ཡོད་རེད་དེ་རྩི་བའི་སྐབས་དེ་ཁོ་ལ་ད་ཐབས་ཤེས་ག་འདྲ་བྱས་ཡོད་མེད་དང་མི་ག་འདྲ་སུར་སྐད་ཆ་དྲིས་ཡོད་མེད་དང་སྐད་ཆ་དྲིས་སྟངས་ག་འདྲ་དྲིས་ཡོད་མེད་གི་དེ་ཨང་རྩིས་ཀྱི་འདིའི་ནང་ལོགས་ལ་ཡང་ཡང་བརྒྱབ་པའི་སྐབས་དེ་མཐའ་མ་དེ་ཡིན་ན་མི་དེ་ལ་ཡང་བརྒྱ་ཆ་ཉི་ཤུ་ཐམ་པ་རྒྱབ་སྐྱོར་བྱེད་མཁན་འདུག་མི་དེ་ལ་ཡང་བརྒྱ་ཆ་ཉི་ཤུ་རྩ་གཅིག་རྒྱབ་སྐྱོར་བྱེད་མཁན་འདུག་ཞེས་བྱས་ཁོ་མ་གྲངས་ཀ་ཞིག་མཐའ་མའི་བསྡོམས་གྲངས་ཞིག་ཐོན་ཡོང་དགོས་རེད་པ་དེ་ཐོན་པའི་སྐབས་དེ་ཁོ་གྲངས་ཀའི་ནང་ལོགས་ད་ཞིག་ཐོན་ཡོང་དགོས་རེད། པཎ་ཆེན་གཞུང་དང་ཧོའུ་ཡུས་ལ་ཡང་རྒྱབ་སྐྱོར་བྱེད་ནས་བརྒྱ་ཆ་ཉི་ཤུ་རྩ་གཅིག་འདུག་ཡིན་ནའི་ལས་འདི་ལ་ཡང་ནོར་འཁྲུལ་དེ་ཕལ་ཆེན་གཅིག་བྱས་ན་བརྒྱ་ཆ་གསུམ་ཡོད་པ་འདྲ་ཟེར་གྱི། ཏན་ཏན་ཞིབ་ཆ་ཡོད་མ་རེད་པ་དང་འདི་ཁོ་ཚོའི་གྲོས་བསྡུར་བྱས་ཡ་དེའི་ནང་ལོག་ལ་ཡ་ཁོའི་ནོར་འཁྲུལ་གྱི་གྲངས་ཀ་འབྱོར་བ་དེའི་ནང་ལ་ག་པར་སླེབས་པ་ཡིན་ནའི་ལས་གོ་མིན་ཏང་སྲིད་འཛིན་གྱི་འོས་མི་བྱས་དང་མི་མང་སྲིད་དོན་ཚོགས་པའི་འཐུས་མི་དེ་ཡིན་ནའི་སྲིད་འཛིན་གཞོན་པ་བྱས་ཡག་ལ་མོས་མཐུན་བྱས་པ་ཡིན། ད་ཡིན་ནའི་ལས་ཁོ་ནོར་འཁྲུལ་གྱི་གྲངས་ཀ་འབྱོར་བ་ང་འདི་བརྒྱ་ཆ་གསུམ་ཟེར་འབྱོར་བ་དེ་ལ་ཡང་ངོས་ལེན་བྱེད་སྟངས་འདི

ཉི་ཤུ་རྩ་ལྔ་ཐོབ་ཡོད་པ་ཡིན་ན་ད་ཧོབ་དེ་ཁ་ལ་བལྟས་ན་ད་བརྒྱ་ཆ་ཉི་ཤུ་རྩ་ལྔ་དེ་བརྒྱ་ཆ་ཉི་ཤུ་ལས་ཞེ་དྲག་མང་གི་རེད་པ་ཡིན་ནའི་གོ་མིན་ཏང་གིས་ཟེར་ཡག་བྱས་པ་ཡིན་ན་དེའི་བརྒྱ་ཆ་ལྔ་དེ་ཡིན་ན་ད་ལྟ་ནོར་འཁྲུལ་གྱི་གྲངས་ཀ་འབྱོར་བ་དེའི་ནང་ལོག་སླེབས་ཀྱི་རེད། དེ་ནོར་འཁྲུལ་གྲངས་ཀ་དེ་ཡིན་ན་བརྒྱ་ཆ་དྲུག་རེད། མི་དམངས་སྲིད་དོན་ཚོགས་པའི་ཚོགས་མི་དེ་ལ་བརྒྱ་ཆ་ལྔ་མཐོ་བ་ཐོབ་ཡོད་པ་ཡིན་ན་ལས་གོ་མིན་ཏང་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་དེ་སྲིད་འཛིན་བྱས་ཡག་ལ་ཡར་གཏན་འཁེལ་བ་ཟེར་ཁོ་ཚོས་ད་གོ་བ་ལེན་སྟངས་འདུག་ཟེར་ཡིན། ད་ཁཱི་ཝུན་ཀྲོའུ་ཟེར་མཁན་དེ་མི་དམངས་སྲིད་དོན་ཚོགས་པའི་མི་དེ་ཟེར་ཡག་བྱས་པ་ཡིན་ན་ད་ངས་རྦད་དེ་གོ་བ་འདི་འདྲ་ལེན་མེད་ཟེར་མཁན་ཡིན་ན་བརྒྱ་ཆ་གསུམ་རང་མི་ཤེས་ལེན་མེད་གལ་སྲིད་བརྒྱ་ཆ་གསུམ། ང་མཐོ་བ་ཡོད་པ་བྱས་གོ་མིན་ཏང་དམའ་བ་ཡོད་པ་ཡིན་ན་ལས་གོ་མིན་ཏང་སྲིད་འཛིན་གྱི་འོས་མི་བྱེད་བཅུག་གི་ཡིན་ངས་སྲིད་འཛིན་གཞོན་པ་བྱེད་དགོས་ད་བརྒྱ་ཆ་བཞི་ང་མཐོ་བ་ཡོད་པ་ཡིན་ན་ཨ་ནི་གོ་མིན་ཏང་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་དེ་ཡིན་ན་སྲིད་འཛིན་གཞོན་པ་བྱེད་དགོས་རེད་ང་སྲིད་འཛིན་གྱི་འོས་མི་བྱེད་ཀྱི་ཡིན། ཅེས་འདི་འདྲས་ཀྱི་གོ་བ་ཞིག་ལེན་པའི་བྱས་བྱས་ད་ག་འདྲ་དངོས་གནས་བྱས་ན་ཨང་རྩིས་ཀྱི་རྩིས་རྒྱག་སྟངས་དང་མི་དམངས་བསམ་ཚུལ་བསྡུ་ལེན་བྱེད་ཡག་གི་ད་རིག་པའི་གཞུང་ལུགས་ཁ་ནས་བཤད་ཉེས་ད་ད་གཟོད་ཁོ་ནས་བཤད་པ་ཡིན་ན་ད་ཕལ་ཆེན་གོ་མིན་ཏང་འགྲེལ་བཤད་རྒྱག་སྟངས་དེ་འགྲིག་ཡོད་ས་རེད་ད་ལས་ག་འདྲ་ད་རྒྱུ་མཚན་ག་རེ་ཡིན་ནའི་མེད་ནའི་ཨ་ནི་ཁཱི་ཝུན་ཀྲོའུ་ཡིས་ཁས་ལེན་མ་བྱས་བྱས་བྱས་འདས་པའི་ཉི་མ་ཁ་ཤས་ཕྱིན་པ་རེད་ཡིན་ན་ལས་མི་མང་བྱིངས་ཀྱི་བསམ་ཚུལ་བྱས་པ་ཡིན་ན་འདི་གཉིས་གཉིས་ཟླ་སྒྲིལ་བཏང་གི་རེད། གལ་སྲིད་ཟླ་སྒྲིལ་མ་བཏང་པ་ཡིན་ན་མང་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་རྒྱལ་ཁ་ཐོབ་པ་རེད་རྒྱལ་ཁ་ཐོབ་སོང་ན་ཁོ་གཉིས་གཉིས་ཅར་ལ་ཡང་ག་གས་ད་གཏན་ཡང་མེད་པ་ཆགས་རེད་པ། གལ་སྲིད་ཟླ་སྒྲིལ་ཞིག་སླེབས་པ་ཡིན་ན་ཕལ་ཆེན་ཁོ་གཉིས་གཉིས་ལ་ཡང་རྒྱལ་ཁ་ཐོབ་ཐུབ་ཀྱི་རེད་གཞུང་གིས་འཛིན་སྐྱོང་ནང་ལོག་སླེབས་ཚར་བ་ཁོ་རང་ཡིན་ན་ད་མ་སླེབས་པ་དང་བྱས་པ་ཡིན་ན་ཞེ་པོ་ཅིག་གི་ག་འདྲ་ཁེ་ཕན་ཆེ་ཡོད་ཙང་ཏན་ཏན་ཡིན་ན་འགྲིག་ཐུབ་ཀྱི་རེད་ཟེར་བྱས་ད་ལྟ་བར་དུ་ཡིན་ན་ཐུག་བསྡད་སོ

སྐད་བཏང་བྱས་ཁོ་ཚོ་གྲོས་མོལ་བྱས་རྗེས་མཐའ་མ་ད་ཆུ་ཚོད་ཁ་ཤས་ཤིག་མི་ལྷག་ཡོད་མ་རེད་འདི་འདྲས་སོང་ཙང་ཆུ་ཚོད་འདི་ནང་ལོགས་ལ་ཡང་མཉམ་འབྲེལ་བྱེད་ཡག་གྲོས་མཐུན་བྱེད་ཡག་གི་རེ་བ་བྱས་ཤག་བྱས་བྱས་ཡིན་ན་ཁོ་ཚོ་ཆུ་ཚོད་བཞི་པའི་ཐོག་ནས་སྐད་ཆ་བཤད་རྗེས་འགོ་བཙུགས་རྗེས་འདི་ནང་ལོགས་ལ་ཡང་ད་མཱ་ཡིན་ཅིའུ་དང་གོ་མིན་ཏང་གི་འགོ་ཁྲིད་ཐོག་འདི་ཁ་ཤས་བྱས་མཉམ་དུ་ཡོང་ཤག་བྱུང་རྗེས་སྐད་ཆ་བཤད་རྗེས་ཆུ་ཚོད་དྲུག་པའི་བར་དུ་སྐད་ཆ་བཤད་པ་དང་ཐའེ་ཝན་གྱི་གསར་འགོད་པ་འདི་གའི་གནས་ཚུལ་སྤེལ་ཡག་བྱས་པ་ཡིན་ན་ཁོ་ཚོས་སྐད་ཆ་བཤད་པའི་སྐབས་དེར། ཁྱོན་ནས་སྐད་ཆ་ཡག་པོ་བྱུང་མ་སོང་ཟེར་ཕན་ཚུན་སྐྱོན་བརྗོད་ཅི་རིགས་དང་ཁ་ཟིན་རྦད་དེ་སྒྲིག་རྒྱུ་བཅས་ཕྱི་ལོགས་གསལ་བསྒྲགས་སྒང་ག་བྱས་ཙང་ནི་མཐའ་མ་དེ་སྒྲིག་ཐུབ་ཡོད་མ་རེད། ད་དེ་སྒྲིག་མ་ཐུབ་ཡག་དེ་སུའི་ནོར་འཁྲུལ་ཡིན་མིན་སྐོར་ལ་ཡང་རྩིས་རྒྱབ་བྱས་བསྡད། མཐའ་མ་དེ་ཆུ་ཚོད་དྲུག་པ་ཙམ་ལ་ཐོན་པ་དང་ཁོང་ཚོ་སྒྲིག་མ་ཐུབ་པའི་བཟོ་ཞིག་བྱས་སོ་སོ་སོ་སྒང་ག་ལོག་ཕྱིན་ཤག་མགྲོན་ཁང་དེ་ནས། ད་ད་དུང་སང་ཉིན། གཟའ་པ་སངས་ཉིན་གྱི་དགོང་དག་ཆུ་ཚོད་བཅུ་གཉིས་པ་དུས་ཚོད་གཅོད་རྒྱུ་རེད་པ་འདིའི་གོང་ལ་ཡང་ཐའེ་ཝན་གྱི་གསར་བཙུགས་བཞག་པའི་མི་དམངས་སྲིད་དོན་ཚོགས་པ་ཟེར་མཁན་དེའི་ཁཱི་ཝུན་ཀྲོའུ་དང་གོ་མིན་ཏང་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི། ཧུའུ་ཡོའུ་ཡི་གཉིས་བར་ལག་ལ་ཡང་མཐའ་མའི་ད་ག་འདྲ་གྲོས་མོལ་བྱས་བྱས་ཁོ་གཉིས་མཉམ་དུ་ཟླ་སྒྲིལ་བཏང་རྗེས་ཐའེ་ཝན་གྱི་འོས་བསྡུ་འདིའི་ནང་ལོགས་ལ་ཡང་ཁོ་གཉིས་མཉམ་འབྲེལ་ཐོག་ནས་ལངས་རྗེས་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་ཁ་གཏད་གཅོག་ཐུབ་ཀྱི་རེད། ཡང་ན། དེ་འདྲས་མེད་པ་ཡིན་ན་ཁོ་རང་གཉིས་སྲིད་དོན་ཚོགས་པ་ད་ལྟ་ནང་བཞིན་བྱས་བྱས་སོ་སོ་སོའི་སྲིད་འཛིན་འོས་མི་ལ་གཞོན་པའི་འོས་མི་གཉིས་ཁོ་གཉིས་གཉིས་ཀས་སོ་སོ་སོ་བདམས། བདམས་བྱས་ད་དེ་རིང་གི་འོས་བསྡུ་འདི་ནང་ལ་ཡང་མུ་མཐུད་བྱས་སྲིད་འཛིན་འོས་མི་བཞིའི་སོ་སྡེར་གྱི་ཐོག་ནས་ཡིན་ན་འོས་བསྡུ་བྱེད་ཀྱི་རེད་མ་རེད་ད་དེ་ཡིན་ན་འགག་རྩའི་དུས་ཚོད་ད་སང་ཉིན་ག་འདྲ་དགོང་དག་སི་ཅག་ལས་དོན་ཚན་པ་ཚང་མ་ལོག་གི་མཁྱེན་ཡག་ཆགས་ཀྱི་རེད་གལ་སྲིད་ཁོ་ཚོ་མཉམ་འབྲེལ་བྱེད་ཐུབ་པ་ཡིན་ན་ད།

ཨ་མཉམ་འབྲེལ་གྱི་སྲིད་གཞུང་སོགས་འདི་འཛུགས་ཡག་ཚར་དུས་ཡིན་ན་དམངས་གཙོའི་རྒྱ་རྒྱལ་ཁབ་མང་པོ་ནང་ཡང་སེ་ཡང་སེ་བྱུང་བསྡད་ཀྱི་ཡོད་རེད་འདི་ནང་བཞིན་ཅིག་ཅིག་ཐའེ་ཝན་ནང་ལོགས་ལ་དམངས་གཙོའི་དུས་ཚོད་གསར་པ་ཅིག་འགོ་འཛུགས་བྱས་ཅིག་སྲིད་དོན་ཚོགས་པ་ཆེ་ཤོས་གཉིས་ཀས་ཟིན་མ་བསྡད་པ་བྱས་སྲིད་དོན་ཚོགས་པ་སྣ་མིན་སྣ་ཚོགས་མང་པོ་ཆུང་ཆུང་མང་པོ་ཞིག་ཐོན་བྱས་འདིའི་གང་དགོས་ལོ་བར་དུ་མཉམ་འབྲེལ་ཅིག་བྱས་ཨི་ཊ་ལི་དང་རྡོ་པ་རྒྱུན་དུ་འཁོར་གནས་འདི་འདི་ཟིང་རེ་ཞིག་ནང་ལ་ཡ་མུ་མཐུད་བྱས་ལས་འདེད་མུ་འདེད་འདི་འདེད་ཅིག་དུས་ཚོད་གསར་པ་ཅིག་ཤར་སེ་རུ་ལ

ཕ་གིའི་གོ་མིན་ཏང་དང་མི་དམངས་སྲིད་དོན་ཚོགས་པ་ཟེར་ཡག་དེ་མཉམ་འབྲེལ་བྱས་བྱས་གལ་སྲིད་བྱུང་ཟིན་པ་ཡིན་ན། གོ་མིན་ཏང་ཁོ་རང་ཚོའི་རྩ་འཛིན་དེ་ད་འདི་གཉིས་དང་མ་འདྲ་རྩ་བའི་ཐོག་ནས་ཡིན་ན་འགྱུར་ལྡོག་ཆེན་པོ་ཞིག་བྱས་པ་ཡིན་ན་ཐའེ་ཝན་གྱི་ཆབ་སྲིད་ལ་ཤུགས་རྐྱེན་ཆེན་པོ་ཞིག་རང་གཏོང་མདོག་ཁ་པོ་རེད་བསམ་གྱི་འདུག་ད་ཡིན་ནའི་ད་ལྟ་འདུག་སེ་བལྟས་པ་ཡིན་ན་ད་ངས་དེ་ད་ཝ་ཤིང་ཏོན་ནང་ལོགས་ལ་ཡ། གཟའ་ཕུར་བུའི་ཞོགས་ཀས་བཏོགས་པ་ལ་བཤད་ཀྱི་ཡོད། ཐའེ་ཝན་གྱི་ད་གཟའ་པ་སངས་དགོང་དག་ཁོ་ཚོ་མཐའ་མ་དེ་ཐག་བཅད་དགོས་ཀྱི་རེད། ད་ལྟ་འདུག་སེ་བལྟས་པ་ཡིན་ན་ཕལ་ཆེན་ཁོ་གཉིས་གཉིས་འདུམ་སྒྲིག་བྱེད་ཡག་གི་རེ་བ་དེ་ཞེ་དྲག་ཆུང་ཆུང་ཡོད་པའི་བཟོ་འདུག་གལ་སྲིད་འདི་བྱེད་མ་ཐུབ་པ་ཡིན་ན་ཚོད་དཔག་བྱས་ན་ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་མང་ཆེ་ཅིག་གི་རྒྱལ་ཁ་ཐོབ་པར་བཟོ་གི་རེད། དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡ་རྒྱལ་ཁ་ཐོབ་པ་ཡིན་ན། ད་ལྟའི་ཐའེ་ཝན་དང་རྒྱ་ནག་གི་འབྲེལ་བ་རེད་ཐའེ་ཝན་དང་ཨ་མི་རི་ཀའི་འབྲེལ་བ་རེད་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་ནང་ལ་ཡང་ཐའེ་ཝན་གྱི་ཤུགས་རྐྱེན་སྤྲད་སྟངས་འབྱོར་བ་དེ་ཚོ་ཚང་མ་ལོག་ལ་ཡ་ད་མ་འོངས་པར་འགྱུར་ལྡོག་ཆེན་པོ་འགྲོ་གི་མ་རེད་བསམ་གྱི་འདུག་འདི་ད་ལྟའི་ལམ་ཁ་དེ་ག་མུ་མཐུད་འདུག་སེ་བྱས་འགྲོ་བྱས་བསྡད་ཀྱི་རེད་བསམ་སར་ཅིག་བྱས་བྱས་ད་གང་ལྟར་འདི་ཡིན་ན་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་བྱས་བསྡད་ཤག་མ་འོངས་པའི་ད་ཆུ་ཚོད་ཉི་ཤུ་རྩ་བཞི་ང་ཚོ་ཚང་མ་ལོག་གི་ལྟད་མོ་ལྟ་ཡག་ཆགས་བསྡད་པ་རེད་དེ་རིང་ང་ཚོའི་དཔྱད་གཞིའི་ལས་རིམ་འདི་དེ་ག་མཇུག་སྒྲིལ་ཡིན་ང་ཚོའི་ལས་རིམ་རྗེས་མ་གསན་རྒྱུར་བསྙེལ་མེད་རོགས་གནང།